New South Wales མངའ་སྡེ་ནང་དེ་རིང་ནད་པ་གསར་པ་དྲུག་ཅུ་རེ་ལྔ་ཐོན་ཡོད་པས་མངའ་སྡེ་བློན་ཆེན་ལྕམ Gladys Berejiklian མཆོག་གིས་མངའ་སྡེའི་ནང་ནད་པའི་གྲངས་ཚད་རིམ་བཞིན་ཉུང་དུ་འགྲོ་བཞིན་ཡོད་པར་འགྲེལ་བརྗོད་གནང་ཡོད་པ་རེད། འོན་ཀྱང་རེས་གཟའ་ལྷག་པའི་ཉིན་མངའ་སྡེ་གཞུང་གིས New South Wales མངའ་སྡེ་ནང་སྡོད་མི་ས་ཡ་ལྔ་ཙམ་ཞིག་སླར་ཡང་ཕྱི་ཟླ་བདུན་པའི་ཚེས་སུམ་ཅུ་སོ་གཅིག་བར་བདུན་ཕྲག་གཉིས་རིང་ཁྱིམ་སྡོད་བྱེད་དགོས་པའི་བཀའ་རྒྱ་གནང་ཡོད་པ་རེད།

འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་སྤྱི་ཚོགས་ནང་མི་གཞན་དང་འབྲེལ་བ་བྱས་ཡོད་པའི་གནས་ཚུལ་ལ་གཞིགས་ན། སང་ཉིན་ང་ཚོར་ནད་པའི་གྲངས་ཚད་མང་བ་ཡོང་བའི་ཉེན་ཁ་ཆེན་པོ་ཡོད། དེར་བརྟེན་ངས་སླར་ཡང་ནན་ཏན་གྱིས་ཞུ་ཡ་ལ་ང་ཚོའི་མངའ་སྡེའི་ནང་ནད་པའི་གྲངས་ཚད་ཉུང་རུ་དང་སྟངས་འཛིན་ཡག་ཏུ་འགྲོ་བཞིན་ཡོད་པས་ད་ལྟ་ཡོད་བཞིན་པའི་ཁྱིམ་སྡོད་བཀའ་རྒྱ་ལག་བསྟར་བྱས་ཡོད་པ་དེས་དངོས་སུ་འབྲས་བུ་ཐོན་གྱི་ཡོད་པ་གསལ་པོ་རེད་དེ་འདྲ་ཡིན་དུས་ཁྱེད་རྣམ་པས་མུ་མཐུད་རྒྱབ་སྐྱོར་གནང་རོགས་ཞུ་རྒྱུ་ཡིན། ཡང་དེ་བཞིན་མེལ་སྦོན་ནང་ངོ་བོ་ཉིས་འགྱུར་ཅན་གྱི་ཏོག་ནད Delta ཞེས་པ་དེ་ལས་འགོག་སྲུང་ཆེད་དེ་རིང་མཚན་གུང་ནས་ཕྱི་ཚེས་ཉི་ཤུ་བར་དམ་དྲག་བཀའ་རྒྱ་བཏང་གནང་ཡོད་འདུག་ད་ལྟའི་ཆར Victoria མངའ་སྡེའི་ནང་ནད་པ་གསར་པ་ཁྱོན་བསྡོམས་བཅོ་བརྒྱད་ཐོན་ཡོད་པ་རེད། མངའ་སྡེའི་སྡོད་མི་རྣམས་དགོས་ངེས་ཅན་གྱི་ལས་ཀ་དང་སློབ་སྦྱོང་ཁྱིམ་ནས་བྱེད་མི་ཐུབ་པ་དང་རང་གཞན་གཉིས་ཀར་ལྟ་སྐྱོང་ཆེད། ཉིན་རེར་ཆུ་ཚོད་གཉིས་རེ་ཙམ་རང་ཁྱིམ་ནས་རྒྱང་ཐག་ཀི་ལོ་མི་ཏྲེ་ལྔའི་ནང་ཁུལ་ལ་ལུས་སྦྱོང་བྱེད་པ། ཡང་ཏོག་ནད་འགོག་ཁབ་བརྒྱབ་པ་སོགས་བྱས་མ་གཏོགས་ཁང་པའི་ཕྱིར་བསྐྱོད་མི་ཆོག་པ་ཡིན་འདུག་དེ་ཡང་འདས་ཟིན་པའི་གཟའ་མཇུག་སྐབས། AFL། རྩེད་འགྲན་ལྟད་མོ་ལྟ་མཁན་མི་གཉིས་ལ་ཏོག་ནད་འགོས་ཡོད་པས་མངའ་སྡེའི་བློན་ཆེན་སྐུ་ཞབས Daniel Andrews མཆོག་གིས་ཁྱིམ་སྡོད་བཀའ་རྒྱ་གསལ་བསྒྲགས་གནང་ཡོད་པ་རེད། ཁོང་གིས་གསུངས་དོན།
If you wait, if you hesitate, if you doubt, then you'll always ད་ལྟའི་དུས་ཐག་གཅོད་ནན་པོ་ཞིག་མ་བྱས་པར་ཐེ་ཚོམ་འོག་སྒུག་ནས་བསྡད་པ་ཡིན་ན། མ་འོངས་པར་ཕྱིར་ལྟ་བྱེད་སྐབས་འགྱོད་པའི་ནང་ལྷུང་ངེས་རེད། དེ་འདྲ་ཡིན་དུས་ངས་ད་ལྟ་ཉིན་ལྔ་རིང་ཁྱིམ་སྡོད་བཀའ་རྒྱ་མ་བཏང་བ་ཡིན་ན། ང་ཚོ་བདུན་ཕྲག་ལྔ་དང་ཟླ་བ་ལྔ་རིང་ཁྱིམ་སྡོད་བཀའ་རྒྱ་འོག་སྡོད་དགོས་པ་འབྱུང་ཉེན་ཡོད། དེར་བརྟེན་ང་ཚོས་ཐག་གཅོད་དཀའ་མོ་དེ་བཟོས་པ་ཡིན། མི་མང་ཚོར་དཀའ་ལས་ཆེན་པོ་ཡོད་ཀྱང་ང་ཚོར་ཐབས་ལམ་གཞན་གང་ཡང་མེད་པས་བསམ་ཤེས་གནང་རོགས། ཡང Queensland མངའ་སྡེའི་ནང་ནད་པ་གསར་པ་གསུམ་ཐོན་ཡོད་པས་བློ་འཚབ་ཆེན་པོ་བྱེད་བཞིན་ཡོད་པ་རེད། མངའ་སྡེའི་བློན་ཆེན་ལྕམ Annastacia Palaszczuk མཆོག་གིས། ནད་པ་གསུམ་ལས་གཅིག་ཕྱི་ཚེས་དགུའི་ཉིན Sydney ནས་འབྱོར་བའི་ལོ་ན་བཅུ་གཉིས་ཅན་གྱི་བུ་ཞིག་དང་ཁོང་གི་ཕ་གཉིས་ཡིན་པ་དང་ནད་པ་གསུམ་པ་དེ་ནད་འགོག་སྨན་ཁབ་བརྒྱབ་གྲུབ་པའི Brisbane གནམ་ཐང་གི་ལས་བྱེད་པ་ཞིག་ཡིན་པས་བློ་འཚབ་དེ་བས་ཆེ་བ་གནང་བཞིན་པ་རེད། ལྕམ Palaszczuk མཆོག་གིས་འབྲེལ་ཡོད་ས་གནས་ཁག་བཅུ་གཅིག་ཏུ་ཁ་རས་ངེས་པར་དུ་གོན་དགོས་པའི་བཀའ་རྒྱ་དེ་རེས་གཟའ་པ་སངས་ལ་མཇུག་སྒྲིལ་གྱི་ཡོད་ཀྱང་དེ་མུ་མཐུད་བདུན་ཕྲག་གཅིག་རིང་ཕར་འགྱངས་བྱེད་རྒྱུའི་གསལ་བསྒྲགས་གནང་དོན།
ང་ཚོར་སླར་ཡང་དམ་དྲག་བཀའ་རྒྱ་ལག་བསྟར་བྱེད་མི་དགོས་པ་ཡོང་ཆེད་དང་མི་དམངས་ཡོངས་ཀྱི་བདེ་འཇགས་ཆེད་བདུན་ཕྲག་གཅིག་སླར་ཡང་ཁ་རས་ངེས་པར་དུ་གོན་དགོས་པ་ཡིན། དེ་ནི་མི་ཚང་མས་བྱེད་འོས་པ་ཞིག་རེད། སྲིད་བློན Scott Morrison མཆོག་གིས་རེས་གཟའ་པ་སངས་ཐོག་བློན་ཆེན་ལྷན་འཛོམས་ཚོགས་ཆེན་སྐབས་ཏོག་ནད་ཀྱི་ཤུགས་རྐྱེན་ཐེབས་ཡོད་པའི་མངའ་སྡེ་དང Territory། ཁག་ལ་དཔལ་འབྱོར་རོགས་སྐྱོར་སྐོར་གྲོས་བསྡུར་གནང་འཆར་ཡོད་འདུག་གྲོས་འཆར་དེའི་འོག་དམ་དྲག་སྒོ་རྒྱག་གི་རྐྱེན་པས་ལས་ཀ་ཤོར་བ་དང་ལས་དུས་ཆུ་ཚོད་ཉུང་དུ་འགྲོ་ཡོད་པའི་ལས་མི་རྣམས་ལ་སོ་སོའི་གནས་སྟངས་ལ་གཞིགས་ནས་བདུན་ཕྲག་གཅིག་རེར་ཨོ་སྒོར་སུམ་བརྒྱ་བདུན་ཅུ་དོན་ལྔ་ནས་དྲུག་བརྒྱ་བར་གནང་འཆར་ཡོད་འདུག་དེ་ཡང་རོགས་དངུལ་དེ་ཁྱིམ་སྡོད་བཀའ་རྒྱ་བཏང་བའི་བདུན་ཕྲག་གཉིས་པ་ནས་འགོ་འཛུགས་འཆར་ཡོད་པས་ཕོགས་ལྷག་ཡང་སྤྲད་ཀྱི་ཡོད་པ་རེད། དེ་བཞིན་བློན་ཆེན་ལྷན་འཛོམས་དེའི་རྗེས་སུ་རྒྱལ་ཡོངས་སུ་ཚོང་ལས་ཁག་ལ་དཔལ་འབྱོར་རོགས་སྐྱོར་གསལ་བསྒྲགས་གནང་འཆར་ཡོད་འདུག་དེ་ཡང New South Wales མངའ་སྡེའི་ཚོང་ལས་ཁག་ལ་རོགས་སྐྱོར་གསལ་བསྒྲགས་གནང་གྲུབ་པ་ཡིན་འདུག་སྲིད་བློན་མོ་རི་སན་མཆོག་གིས་འདི་ལོའི་ལོ་མཇུག་བར་ནད་འགོག་སྨན་ཁབ་རྒྱག་འདོད་ཡོད་པའི་མི་མང་ཡོངས་ལ་སྨན་ཁབ་རྒྱག་གྲུབ་པའི་རེ་བ་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོའི་གཞུང་གི་ངོས་ནས་ཨོ་སི་ཀྲི་ལི་ཡའི་ནང་སྨན་ཁབ་རྒྱག་འདོད་ཡོད་པའི་མི་མང་ཡོངས་ལ་གོ་སྐབས་དེ་སྤྲད་ཐུབ་པ་དགོས། ང་ཚོས་འདི་ལོའི་ལོ་མཇུག་བར་དམིགས་ཡུལ་བཟུང་བ་བཞིན་ཤར་བསྐྱོད་བྱེད་བཞིན་ཡོད། དེ་སྔོན་སྨན་ཁབ AstraZeneca དང་འབྲེལ་བའི་འཕྲོད་བསྟེན་ལམ་སྟོན་གྱི་རྐྱེན་པས་ང་ཚོའི་སྨན་ཁབ་ཀྱི་ལས་གཞིར་འགོག་རྐྱེན་འཕྲད་ནས་ཐོག་མའི་དམིགས་ཡུལ་ལས་ཟླ་བ་གཉིས་ཙམ་རྗེས་ལུས་འགྲོ་གི་ཡོད་ཀྱང་ད་ཆ་ང་ཚོས་མུ་མཐུད་མདུན་སྐྱོད་བྱེད་ཀྱི་ཡོད་པས་དགའ་བསུ་ཡོད། གནས་ཚུལ་དེ་ནི SBS གི་གསར་འགོད་པ། Peggy Giakoumelos། ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ལ་ཞུ་རྒྱུར། New South Wales མངའ་སྡེའི་ནང་ད་ལྟའི་ཆར་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ཉེན་ཁ་ཚབས་ཆེན་འཕྲད་བཞིན་ཡོད། གལ་ཏེ་ཁྱེད་རང Sydney ཁྱབ་ཁོངས་དང་རི་སྔོན་པོ། Central Coast། Wollongong། Shellharbour སོགས་ཀྱི་ས་ཁུལ་དུ་གནས་སྡོད་ཡོད་ཚེ་གནད་དོན་གལ་ཆེའི་ཆེད་མ་གཏོགས་ཁྱིམ་དུ་སྡོད་དགོས་པ་དང། ཁྱིམ་དུ་འགྲུལ་པ་གདན་འདྲེན་བྱེད་མི་ཆོག་པ་ཡིན། གལ་ཏེ་ཁྱེད་རང་བདེ་པོ་མེད་པ་ཡིན་ཚེ་དེ་མ་ཐག་ཏུ་ཏོག་ནད་ཡོད་མེད་བརྟག་དཔྱད་གནང་དགོས། ཡང་ཏོག་ནད་དང་འབྲེལ་བའི་ཉིན་རེར་གནས་ཚུལ་གསར་སྤེལ་ཆེད་འཕྲོད་བསྟེན་ལྷན་ཁང་གི་དྲ་ཚིགས health། nsw། gov། au ཐོག་བསྐྱོད་གནང་རོགས།